ལེ་ཚན་འདིའི་ནང་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོ་ཡི་གསལ་བསྒྲགས་ཤིག་ངོ་སྤྲོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་ང་ཚོ་བོད་མི་ཡི་རིག་གཞུང་དང། ངོ་བོ་སྲུང་སྐྱོབ་ག་འདྲ་གནང་གི་ཡོད་དམ། ཨོ་སི་ཀྲི་ལི་ཡའི་ནང་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་དྲ་ཐོག་བརྒྱུད་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང། བོད་ཡིག་སློབ་སྦྱོང་བརྒྱུད་ནས་སློབ་སྦྱོང་དང་མདུན་ལམ་གྱི་གོ་སྐབས་མང་པོ་ཡོད་པ་ཡིན། སློབ་ཕྲུག་གི་གནས་ཚད་མ་འདྲ་བ་ཚང་མ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་ཅིང། དྲ་ཐོག་གི་སློབ་ཚན་ཁག་ཁྱེད་རང་ས་གནས་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་པ་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཡི་སློབ་རྒྱུན་དང་པོ་ཡི་སློབ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་གཉིས་པ་ཡི་ཚེས་ཉེར་བཞི་ནས་སྒོ་རྒྱག་རྒྱུ་ཡིན་པ་བཅས། ཞིབ་ཕྲའི་གནས་ཚུལ་ཁག་མཁྱེན་འདོད་ཡོད་ཚེ། Australia ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཚིགས ANU dot edu dot au ཐོག་ཕེབས་རོགས་གནང། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་འདིའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་མཚོ་འགྲམ་གྱི་བདེ་འཇགས་དང་ཆུ་ལ་ཉེན་གཟབ་བྱ་ཚུལ་སྐོར་འགྲེལ་བརྗོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡའི་གླིང་ཕྲན་ནང་ཁྱོན་བསྡོམས་མཚོ་ཁ་ཆེ་ཆུང་ཁྲི་གཅིག་ལྷག་ཙམ་ཡོད། འོན་ཀྱང་ཨོ་སི་ཀྲི་ལི་ཡར་གསར་འབྱོར་བ་མང་དག་ཅིག་གིས་ཆུ་ལ་ཉེན་གཟབ་བྱེད་ཚུལ་གྱི་གོ་རྟོགས་དེ་ཙམ་མེད་པས་རྐྱེན་ངན་རིགས་འཕྲད་བཞིན་ཡོད། ན་ནིང་ལོར་ཨོས་ཏྲེ་ལི་ཡའི་ནང་མི་སུམ་བརྒྱ་ཙམ་ཆུའི་ནང་དིམ་པ་དང་ཆུས་འཁྱེར་བ་སོགས་ཀྱི་རྐྱེན་ངན་འཕྲད་ཡོད་འདུག་ལྷག་པར་དུ་ཕྱི་མི་གཞིས་སྤོ་བ་དང་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་རྒྱལ་ཁབ་དེའི་རྒྱ་མཚོ་དང་ཁོར་ཡུག་ལ་གོམས་འདྲིས་མེད་པའི་རྐྱེན་གྱིས་དེ་བས་ཉེན་ཁ་འཕྲད་ཚབས་ཆེ་བ་ཡོད་འདུག Scott Harrison ལགས་ནི Queensland མངའ་སྡེའི་མཚོ་མཐར་སྲོག་སྐྱོབ་པའི་སྐྱིད་སྡུག་སྟེ། Surf Life Saving། ཞེས་པའི་ནང་མི་རིགས་སྣ་འཛོམས་ཀྱི་ཚོགས་སྡེ་ཁག་ལ་ཆུ་ལ་ཉེན་གཟབ་བྱེད་ཚུལ་སྐོར་གྱི་གོ་རྟོགས་སྤེལ་མཁན་ཞིག་ཡིན། ཁོང་དང་ཁོང་གི་ལས་རོགས་རྣམས་ཀྱི་རོགས་སྐྱོར་དང་ལམ་སྟོན་བཟང་པོའི་འོག་ལོ་ཤས་ནང་གཞིས་སྤོ་བ་དང་ཡུལ་སྐོར་བའི་ནང་ཆུ་དང་འབྲེལ་བའི་རྐྱེན་ངན་གོད་ཆག་འཕྲད་མཁན་ཇེ་ཉུང་དུ་སོང་ཡོད་འདུག་ཁོང་གིས་གསུངས་དོན། ང
ཚོས་ཕྱི་ལོ་ཉིས་སྟོང་བཅུ་ལོར་མཚོ་མཐར་ཚེ་སྲོག་ཉེན་སྐྱོབ་ཀྱི་ལས་གཞི་དེ་ཆེས་ཐོག་མར་འགོ་བཙུགས་སྐབས Queensland མངའ་སྡེའི་ནང་ཆུ་དང་འབྲེལ་བའི་རྐྱེན་ངན་བྱུང་ཚད་གྲངས་མཐོ་པོ་ཡོད་པ་རེད། འོན་ཀྱང་ལས་གཞི་དེ་ལ་བརྟེན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་བར་རྐྱེན་ངན་ཧ་ཅང་ཉུང་དུ་སོང་བ་ཐོན་ཡོད། དེ་ཡང Queensland མངའ་སྡེའི་ཉེན་སྐྱོབ་པའི་སྐྱིད་སྡུག་སྟེ Surf Life Saving གིས་མཚོ་ཁར་རོགས་སྐྱོར་གནང་བ་ཙམ་མ་ཡིན་པར་ཚོགས་སྡེ་དང་མཐོ་སློབ་ཁག་ནང་ཆུ་ལ་ཉེན་གཟབ་བྱ་ཚུལ་སྐོར་གོ་རྟོགས་རྒྱ་ཆེ་སྤེལ་བ་ལ་བརྟེན་ཆུའི་རྐྱེན་ངན་གོད་ཆག་ཉུང་དུ་སོང་བ་རེད་འདུག་དེ་བཞིན་ཁོང་ཚོས་དབྱིན་སྐད་མི་ཤེས་མཁན་རྣམས་ལ་ཆེད་དུ་དམིགས་ནས་ཆུ་ལ་ཉེན་གཟབ་བྱ་ཚུལ་སྐོར་དེབ་ཆུང་ཞིག། སྐད་རིགས་འདྲ་མིན་ནང་ཁྱབ་སྤེལ་གནང་ཡོད་འདུག Scott Harrison ལགས་ཀྱིས་མི་ཚང་མས་མཚོ་འགྲམ་གྱི་བདེ་འཇགས་དང་ཉེན་སྐྱོབ་ཆེད Beach Safe ཞེས་པའི་མཉེན་ཆས་དེ་ཕབ་ལེན་གནང་ན་རང་ཉིད་ལ་དགེ་ཕན་ཆེན་པོ་ཡོད། ཅེས་ཁོང་གིས་གསུངས་དོན། Beach Safe ཞེས་པའི་མཉེན་ཆས་དེ་ཁྱེད་ཀྱིས་རིན་མེད་ཐོག་སོ་སོའི་ལག་ཐོགས་ཁ་པར་ཐོག་ཕབ་ལེན་གནང་ཆོག་དེའི་ནང་ཡོད་པའི་གནས་ཚུལ་ཆ་ཚང་སྐད་རིགས་མི་འདྲ་བ་ཁྱོན་བསྡོམས་བདུན་ཅུ་དོན་བརྒྱད་ནང་ཕབ་བསྒྱུར་གནང་ཡོད་པས་ཁྱེད་ཀྱིས་དབྱིན་སྐད་ཤེས་ཀྱི་མེད་ནའང་སོ་སོའི་སྐད་ཡིག་ནང་དགོས་ངེས་ཀྱི་གནས་ཚུལ་ཁག་ཤེས་ཐུབ་ཀྱི་རེད། མཉེན་ཆས་དེའི་བརྒྱུད་ཁྱེད་ཀྱིས་ཉེ་འགྲམ་དུ་ཡོད་པའི་མཚོ་ཁར་ལྟ་སྐོར་བ་ཡོད་མེད་དང་དེར་ཉེན་ཚབས་གང་ཡོད་པ། གནམ་གཤིས་སྔོན་བརྡ།

གལ་སྲིད་ཁྱེད་རང་རྦ་རླབས་ཤུགས་དྲག་པོ་ཞིག་གིས་ཁྱེར་ནས་ཉེན་ཁར་འཕྲད་པ་ཡིན་ན། དང་ཐོག་ཁྱེད་ཀྱིས་ལག་པ་ཡར་བརྐྱངས་ནས་ཆུའི་སྟེང་ལྡིང་ཐབས་བྱེད་དགོས། དེ་ལྟར་གནང་ན་ཉེན་སྐྱོབ་པ་དང་ཉེ་འཁོར་ལ་ཡོད་པའི་མི་གཞན་གྱིས་ཁྱེད་ལ་ཉེན་ཁ་ཡོད་པར་དོ་སྣང་སླེབས་ངེས་རེད། ཁྱེད་ལ་ཉེན་སྐྱོབ་པའི་རོགས་འདེགས་མ་སླེབས་བར་སེམས་ལ་དངངས་འཚབ་མེད་པར་སེམས་ལྷོད་པོར་གནས་དགོས་པ་ཡིན། མཚོ་ཁར་ཆུ་རྐྱལ་གནང་སྐབས་ཙམ་མ་ཡིན་པར Rock Fishing སྟེ་བྲག་རྡོ་ལས་ཉ་འཛིན་བྱེད་སྐབས་ཀྱང་ལྷག་པར་དུ་ཉེན་གཟབ་གནང་དགོས་པ་ཡིན། Craig Roberts ལགས་ནི Royal Life Saving Society ཞེས་པའི་མཚོ་འགྲམ་གྱི་བདེ་འཇགས་དང་འབྲེལ་བའི་གནད་དོན་གྱི་འགན་འཛིན་པ་ཡིན། ཁོང་གིས་ཉ་པ་དེ་དག་ལ་རང་ཉིད་ཀྱི་བདེ་འཇགས་ཆེད་སྔ་ས་ནས་གྲ་སྒྲིག་ཡང་དག་པ་གནང་དགོས་ཞེས་ཁོང་གིས་གསུངས་དོན། བྲག་རྡོ་ལས་ཉ་འཛིན་མཁན་རྣམས་ཀྱིས་སོ་སོའི་བདེ་འཇགས་ཆེད་རང་ཉིད་ལ་ངེས་པར་དུ་དགོས་པའི་མཁོ་ཆས་ཆ་ཚང་བ་ཞིག་གྲ་སྒྲིག་གནང་དགོས་པ་དང། རང་ཉིད་འགྲོ་སའི་ས་ཁུལ་དེ་གྲོགས་པོ་གང་རུང་ཞིག་ལ་ངེས་པར་དུ་བཤད་དགོས་པ། དེ་བཞིན། འོས་འཚམ་གྱི་ལྷམ་དང་ཉེན་སྐྱོབ་སྟོད་གོས་གྱོན་དགོས་པ་ཤིན་ཏུ་གལ་འགངས་ཆེན་པོ་རེད། གལ་སྲིད་ཁྱེད་རང་ཆུའི་ནང་ལྷུང་ཚེ་ཉེན་སྐྱོབ་སྟོད་གོས་གྱོན་ཡོད་ན་ཆུའི་ནང་མ་ནུབ་པར་ཆུའི་སྟེང་ལ་ལྡིང་ནས་ཛ་དྲག་རོགས་སྐྱོར་ཞུ་ཆོག་པས་ཁྱེད་རང་དུས་རྟག་ཏུ་ཉེན་ཁ་ཡོད་མེད་ལ་མ་ལྟོས་པར་ཉེན་སྐྱོབ་སྟོད་གོས་ངེས་པར་དུ་གོན་དགོས་པ་ཡིན། Making sure what the weather conditions are དེ་བཞིན་ཁྱེད་ཀྱིས་གནམ་གཤིས་སྔོན་བརྡ་ལ་དོ་སྣང་གནང་དགོས་པར་གལ་ཆེ། གནམ་གཤིས་འགྱུར་བ་ལ་བརྟེན་རྒྱ་མཚོའི་རླབས་ཀྱི་གནས་སྟངས་ལའང་འགྱུར་ལྡོག་ཡོང་གི་ཡོད། བྲག་རྡོ་ལས་ཉ་འཛིན་ལ་རོལ་སྐབས་གཟབ་གཟབ་མ་གནང་ན་ཆུས་ཁྱེར་བ་དང་དིམ་པ་སོགས་འབྱུང་རྐྱེན་ངན་པ་འཕྲད་ངེས་རེད། གལ་སྲིད་ཁྱེད་ཀྱིས་རྒྱ་མཚོའི་རླབས་ལ་དོ་གཟབ་མ་གནང་བར་རླབས་ཤུགས་ཆེ་བའི་སྐབས་ཉ་འཛིན་ལ་རོལ་ན་ཁྱེད་རང་མཚོའི་ནང་ལྷུང་བ་དང་བྲག་རྡོར་བརྡབ་པ་སོགས་ཀྱི་ཉེན་ཁ་ཆེན་པོ་ཡོད། དེ་བཞིན Craig Roberts ལགས་ཀྱིས་ཆུ་རྫིང་དང་རྒྱུག་ཆུའི་ནང་དིམ་ནས་སྲོག་ཤོར་མཁན་ཡང་ཡོང་གི་ཡོད་པས་དེར་ཉེན་ཚབས་གནང་དགོས་པ་གལ་ཆེ་ཞེས་ཁོང་གིས་གསུངས་དོན། ཁྱེད་རང་ཐོག་མར་རྒྱུག་ཆུའི་ནང་དངོས་སུ་ཆུ་རྐྱལ་མ་གནང་གོང་ལ་དེར་ཉེན་ཚབས་ཡོད་མེད་སྐོར་ཉེ་འཁོར་གྱི་སྡོད་མིར་བཀའ་འདྲི་གནང་དགོས་པ་ཡིན། དུས་རྟག་ཏུ་ཁྱེད་ཀྱིས་ཉེན་སྐྱོབ་སྟོད་གོས་གོན་དགོས་པ་མ་ཟད།

དེ་འདྲ་སོང་ཙང་ངས་མི་ཚང་མར CPR སྦྱོང་ནས་དེའི་ལག་ཁྱེར་བླང་བར་སྐུལ་འདེད་བྱེད་རྒྱུ་ཡིན། དེ་ལྟར་བྱས་ན་མ་འོངས་པར་སོ་སོའི་ནང་མི་དང་ཉེ་སྐོར་དུ་ཡོད་པའི་མི་སུ་ལའང་ཉེན་ཁ་བྱུང་ཚེ་ཁྱེད་ཀྱིས་ཉེན་སྐྱོབ་བྱེད་ཆོག། ས་བཀྲ་ནས་ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།